བརྟག་དཔྱད་ཞིག་གནང་ན་ཡག་ག་མེད་འགྲོ་ཟེར་རྗེས་ཨ་ནེ་དགོངས་པ་ཕབ་རྗེས་འདི་འདྲ་ཞིག་ཅི་མ་འཐད་ནས་མི་འགའི་བརྟག་དཔྱད་གྲུབ་འབྲས་དེ་ཚོ་དཔེ་མི་སྲིད་ཡག་པོ་བྱུང་སོང། དེ་ནས་སྙུང་གཞི་དེ་ཨ་ནེ་ཅིག་གཞི་བྱེད་པོ་བཤད་ཀྱི་མེད་ཙང་སྨན་ཁང་དེ་ཚོ་ཐེག་པར་བཟོ་རྒྱུ་ག་གལ་མི་འདུག་བརྟག་དཔྱད་གནང་ཡ་དེ་ཚོ་མང་ཆེ་ཨ་ནེ་མགྲོན་ཁང་རང་ནང་གནང་རྗེས་དེ་ཚོ་ཚང་མ་གྲུབ་འབྲས་དཔེ་མི་སྲིད་ཡག་པོ་ཐོན་རྗེས་ད་ལྟའི་ཆ་ནས་ཨ་ནེ་སྐུ་ཁམས་དེ་ཨ་ནེ་ཁ་སེང་ང་ཚོ་མར་ཐོན་པའི་ཚེས་བརྒྱད་ཉིན་མ་ད་ཨ་ནེ་ད་ལྟ་དེ་བཅུ་གཉིས་བར་དུ་ཞིག་འདུག་ག་ཧ་ལས་པའི། དྲག་སྐྱེད་ཕེབས་བཞག། དྲག་སྐྱེད་ཕེབས་བཞག་ད་ལྟའི་ཆ་ནས་སྐུ་ཁམས་འདི་ཧ་ལམ་སྔ་རྒྱུན་ནང་བཞིན་ཚུད་ཐལ་ཚར་བཞག་འོ་དེ་ཞུ་བ་ཡིན། བོད་མིའི་དབུ་ཁྲིད་སྤྱི་ནོར ྋགོང་ས ྋརྒྱལ་བ་རིན་པོ་ཆེ་ཕྱི་ཚེས་བཅུ་གཉིས་ཀྱི་ཉིན་སྐུ་ཁམས་གསལ་ཐང་གི་ངང་ནས་བཞུགས་སྒར་རྡ་རམ་ས་ལར་ཞབས་སོར་བདེ་བར་འཁོད་གནང་མཛད་ཡོད་པ་རེད། ཡང་རྒྱ་ནག་གཞུང་གིས་བོད་ཀྱི་རྔ་བ་ཁུལ་གྱི་སློབ་གྲྭ་ཆུང་འབྲིང་ཚང་མ་ཡི་ཨང་རྩིས་དང་དངོས་ཁམས་རྫས་འགྱུར་རིག་པ་བཅས་པའི་གི་སློབ་ཚན་ཁག་ཅིག་རྒྱ་ཡིག་གི་ཐོག་ནས་སློབ་ཁྲིད་བྱ་རྒྱུར་བསྒྱུར་ཡོད་འདུག་འགྱུར་བ་དེ་ཡི་སྐོར་སློབ་གྲྭ་གི་ངོས་ནས་དགེ་རྒན་ཚོ་ལ་ཚོགས་འདུ་ཞིག་ཚོགས་ནས་རྒྱ་ཡིག་ལག་བསྟར་དགོས་སྐོར་བརྗོད་པ་ལས། ཡིག་ཆ་བརྡ་ཐོ་སོགས་ཀྱི་འཛིན་ས་གཅིག་ཀྱང་ཡོངས་གྲགས་མ་བྱས་པའི་གི་ཐོག་ནས་ལག་ལེན་བྱས་ཡོད་པ་རེད། ཡང་ཕྱི་ཟླ་བཅུ་པའི་ཚེས་བཅུ་གྱི་ཉིན་མཉམ་འབྲེལ་རྒྱལ་ཚོགས་ཀྱི་འགྲོ་བ་མིའི་ཐོབ་ཐང་ལྷན་ཚོགས་ཀྱི་ནང་ལ་རྒྱ་ནག་མཉམ་ཞུགས་བྱེད་བཅུག་དང་མི་བཅུག་སྐོར་གྱི་ཚོགས་མིའི་རྒྱལ་ཁབ་ཁག་གིས་འོས་ཤོག་འཕེན་གྱི་ཡོད་པ་དང་བསྟུན་ནས་བོད་མི་དང་བོད་དོན་རྒྱབ་སྐྱོར་ཚོགས་པ་མང་པོ་མཉམ་འབྲེལ་གྱི་ཐོག་ནས་རྒྱ་ནག་ལ་འོས་འཕེན་མི་འོས་པའི་གི་ལས་འགུལ་སྤེལ་ཡོད་པ་རེད། ཡང་རྒྱ་ནག་གི་ཕྱི་སྲིད་ལས་ཁུངས་ཀྱིས་གཞུང་འབྲེལ་ཡིག་ཆ་ཁག་ཅིག་གི་ནང་ལ་བོད་ཅེས་པའི་དབྱིན་ཡིག་གི་ཐ་སྙད Tibet ཞེས་པ་དེ་ད་ལྟའི་ཆར་རྒྱ་ཡིག་གི་སྒྲ་ཞི་ཙང་ཞེས་པར་བསྒྱུར་ཡོད་པ་དང། གནད་དོན་དབྱེ་ཞིབ་པ་ཚོ་གིས་འགྱུར་བ་དེ་ནི་ཆབ་སྲིད་རང་ལ་དམིགས་པ་ཞིག་ཡིན་པ་དང། དེ་ནི་རྒྱ་ནག་གཞུང་གིས་བོད་ལ་བཙན་འཛུལ་དང་དབང་བསྒྱུར་བྱས་པ་དེ་ཁྲིམས་མཐུན་བཟོ་ཆེད་དུ་ཡིན་སྐོར་བརྗོད་ཡོད་པ་རེད། ཡང་རྒྱ་ནག་གཞུང་གི་དུས་སྟོན་ཆེན་པོ་གི་སྐབས་སུ་རྒྱ་ནག་གཞུང་གིས་ལྷ་ས་ཡི་གཙུག་ལག་ཁང་གཙོས་པའི་གི་མཆོད་མཇལ་ཞུ་ཡུལ་ཁག་སྒོ་བརྒྱབ་ཡོད་པ་དང་དད་ལྡན་མི་མང་རྣམས་ལ་མཆོད་མཇལ་བཀག་སྡོམ་བྱས་ཡོད་པ། ལྷ་ས་ཁུལ་གྱི་དགོན་སྡེ་ཁག་དང་ཕོ་བྲང་པོ་ཏ་ལ་དང་གཙུག་ལག་ཁང་སོགས་སྒོ་བརྒྱབ་ནས་གུང་གསེང་གི་སྐབས་སུ་མཆོད་མཇལ་དང་གནས་སྐོར་སོགས་ལ་འགྲོ་མཁན་ཚོ་ལས་གནས་དང་སློབ་གྲྭ་ནས་ཕྱིར་ཕུད་གཏོང་རྒྱུ་ཡིན་པའི་གི་འཇིགས་སྐུལ་ཡང་བྱས་ཡོད་པ་རེད་འདུག་ཡང་རྒྱ་ནག་གི་སྲིད་འཛིན་ཞི་ཅིན་ཕིང་གིས་ཨ་མི་རི་ཀ་ཡི་གྲོས་ཚོགས་གོང་མ་ཡི་འཐུས་མི་ཁག་ཅིག་དང་མཇལ་འཕྲད་གནང་བའི་སྐབས་སུ། འགྲོ་བ་མི་ཡི་ལས་དབང་དེ་རྒྱ་ནག་དང་ཨ་མི་རི་ཀ་ཡི་འབྲེལ་བ་ལ་ཐུག་ཡོད་པའི་སྐོར་བརྗོད་ཡོད་པ་རེད། རྒྱ་ནག་གི་འགོ་ཁྲིད་ཞི་ཅིན་ཕིང་གིས་ཨ་རིའི་གྲོས་ཚོགས་གོང་མ་ཡི་འཐུས་མི་དྲུག་དང་མཇལ་འཕྲད་གནང་བའི་སྐབས་སུ་འཛམ་གླིང་ནང་གི་འགྱུར་འགྲོས་དང་ཟང་ཟིང་ཁག་ལ་གདོང་ལེན་བྱེད་པའི་དུས་སྐབས་དེར། འགྲོ་བ་མི་ཡི་ལས་དབང་དང་མ་འོངས་པ་ཡི་མདུན་ལམ་དེ། རྒྱ་ནག་དང་ཨ་རི་རྒྱལ་ཁབ་གཉིས་ཀྱི་འབྲེལ་བ་ཡི་ཐོག་ནས་རག་ལས་ཀྱི་ཡོད་ཅེས་དང། རྒྱལ་ཁབ་གཉིས་ཀྱི་འབྲེལ་བ་དེ་བཞིན་འཛམ་གླིང་ནང་གི་འབྲེལ་བ་གལ་གནད་ཆེ་ཤོས་དེ་ཆགས་ཀྱི་ཡོད་པ་བརྗོད་ཡོད་པའི་གནས་ཚུལ་ཐོན་ཡོད་པ་རེད། ཡང་བོད་ཀྱི་གཞོན་ནུ་ལྷན་ཚོགས་དབུ་བརྙེས་ནས་ལོ་ངོ་ལྔ་བཅུ་ང་གསུམ་འཁོར་བའི་དུས་ཆེན་དེ་བཞིན་རྒྱ་གར་རྡ་རམ་ས་ལར་དབུས་པའི་ས་གནས་གང་སར་སྲུང་བརྩི་བགྱིས་པ་བཞིན། ཨ་རིའི་རྒྱལ་ས་ཝ་ཤིང་ཏོན་མངའ་ཁུལ་གྱི་ས་གནས་བོད་ཀྱི་གཞོན་ནུ་ལྷན་ཚོགས་ཀྱིས། ཕྱི་ཚེས་དྲུག་གི་ཉིན་སྲུང་བརྩི་བགྱིས་ཡོད་པ་དང་སྦྲགས་རྒྱལ་བའི་སྐུ་ཕྱྭ་ཡི་ཞབས་རིམ་དང།

འདིའི་ཉིན་ཁ་ཤས་སྔོན་ལ་ནི་ཨ་མི་རི་ཀ་གི་གྲོས་ཚོགས་ཀྱི་འཐུས་མི་དེ་འདྲ་ཨ་ནི་ཁོ་རང་ཚོ་གི་ཡང་ད་ལྟ་ད་ལྟ་ངོ་རྒོལ་བྱེད་མཁན་རྒྱ་མི་འདི་ལ་ཨ་ནི་ཅིག་ནོ་བྷེལ་ཞི་བདེའི་གཟེངས་རྟགས་སྤྲད་དགོས་པ་རེད་ཟེར་ཡ་གི་འབོད་སྐུལ་བྱེད་ཡ་ལ་སོགས་པ་ནི་དེ་འདྲ་གི་གནས་སྟངས་ཅིག་ཆགས་ནས་རེད།
རྒྱལ་ཡོངས་འགྲོ་བ་མིའི་ཐོབ་ཐང་ལྟ་སྐྱོང་ཚོགས་པའི་ཨེ་ཤེ་ཡའི་ཡན་ལག་གི་འགན་འཛིན།

འཛམ་གླིང་གི་མིའི་སྤྱི་ཚོགས་ཧྲིལ་བོ་ཆོས་ལུགས་གང་རུང་ཞིག་གིས་བཟུང་ནས་ཡོད་པ་དངོས་ཡོད་གནས་ཚུལ་ཡིན་པ་དང། ཆོས་ལུགས་དེ་དག་གི་ལྟ་གྲུབ་བཤད་པའི་སྐབས་སུ། ཅུང་ཟད་མི་འདྲ་བ་དང་ཕྱེད་ཙམ་མི་འདྲ་བ། རྦད་དེ་མི་འདྲ་བ་བཅས་ཆེས་ཐ་དད་ཅིང་མི་འདྲ་བ་སྣ་ཚོགས་ཤིག་ཡོང་གི་ཡོད་ན་ཡང། ལྟ་གྲུབ་དེ་དག་ནི་ཆོས་ལུགས་བྱེ་བྲག་པ་དེ་ལ་དད་མོས་ཀྱིས་འཇུག་མཁན་གང་ཟག་དེ་སྒེར་གྱི་ཡིད་ཆེས་བཅོལ་ས་ཡིན་པས་མི་ཡིན་ནོ་ཅོག་གིས་དེ་ལ་མི་འཐད་པ་དང་མི་འདོད་པ་སོགས་བཤད་པའི་རྒྱུ་མཚན་གང་ཡང་འདང་གི་མེད་ལ། དེའི་ཕྱོགས་ངོས་གཞན་ཞིག་ནས་བལྟས་ན། ཆོས་ལུགས་དེ་དག་ཡོད་ཚད་ཀྱིས་འགྲོ་བ་མིའི་རིགས་ཀྱི་སྡུག་བསྔལ་དང་མི་བྱེ་བྲག་པའི་སྡུག་བསྔལ་སེལ་ཐབས་ལ་དམིགས་ནས་བྱམས་པ་དང་བརྩེ་བ། བཟོད་སྒོམ་དང་ཆོག་ཤེས་སོགས་མི་ཆོས་རང་ལུགས་དང་འབྲེལ་བའི་ཉམས་ལེན་བསྟན་པ་གཅིག་མཚུངས་ཆགས་ཀྱི་ཡོད་པ་དང། ཉམས་ལེན་དེ་དག་མིའི་སྤྱི་ཚོགས་ཁྲོད་ཁྱབ་གདལ་དུ་བཏང་བ་ལ་བརྟེན་ནས། འཇིག་རྟེན་ཧྲིལ་བོའི་མི་འབོར་ཧ་ཅང་ཆེན་པོ་ཞིག་གི་ཀུན་སྤྱོད་ལ་ཚོད་འཛིན་ཐེབས་ཏེ། མི་བསད་ཁྲག་སྦྱོར་དང་རྐུན་འཕྲོག་བཅོམ་གསུམ་སོགས་ཀྱི་ལས་མ་རུངས་པར་འཇུག་པའི་སྒོ་མོ་འགོག་གི་ཡོད་པ་དེ་དངོས་ཡོད་གནས་ཚུལ་ཡིན་པའི་སྟབས་ཀྱིས། མིའི་སྤྱི་ཚོགས་ལ་ཁ་ཡོད་ལག་ཡོད་ཀྱི་ཕན་ནུས་ལྡན་པའི་ཆོས་ལུགས་ཆེ་ཁག་གི་རྒྱུད་འཛིན་པ་དག་གི་བར་ལ་མཐུན་ལམ་བཟང་པོ་ཡོད་པ་ཡིན་ན། རྒྱ་ཆེ་ས་ནས་འཛམ་གླིང་ཞི་བདེ་ཡོང་བ་ལ་ཕན་རླབས་ལྡན་པ་དང། ཆུང་ས་ཞིག་ནས་བལྟས་ན་མི་བྱེ་བྲག་པ་གཅིག་དང་ཁྱིམ་ཚང་ཡན་གར་བ་གཅིག། གྲོང་ཚོ་ཁ་ཡར་བ་གཅིག་བཅས་ཀྱི་སྤྱི་སྒེར་ཚང་མ་ལ་ཞི་བདེ་བག་ཕེབས་ཀྱིས་འཚོ་གནས་རག་ཐུབ་པའི་དགེ་མཚན་ཡོད་པ་ལ་དམིགས་ནས། རྒྱལ་དབང་རིན་པོ་ཆེ་མཆོག་གིས་བཞེས་བཞིན་པའི་ཐུགས་འགན་གཉིས་པ་དེ། འཛམ་གླིང་གི་ཆོས་ལུགས་ཆེ་ཁག་གི་བར་ལ་ཞི་མཐུན་མཉམ་གནས་ཡོང་ཐབས་ཀྱི་ཐབས་ལམ་འཚོལ་བཞིན་ཡོད་པ་དེ་ཡིན་ལ། དཔེར་ན་ས་གནས་ཁག་ཅིག་གི་ནང་དུ་ཁ་ཆེའི་ཆོས་ལུགས་ཀྱི་སུན་ནི་དང། ཤི་ཡ་ལ་དད་མོས་བྱེད་མཁན་གྱི་བར་ལ་དགྲར་འཛིན་གྱི་འདུ་ཤེས་ཡོད་པས་ལྷན་ཅིག་ཏུ་འཛོམས་ཐུབ་ཀྱི་མེད་པ་ལ། རྒྱལ་བ་རིན་པོ་ཆེས་དེ་དག་ཕྱོགས་གཅིག་ཏུ་མཉམ་འཛོམས་བྱེད་དུ་བཅུག་སྟེ། ཕན་ཚུན་གྱི་བར་གྱི་དོགས་པ་དང་རྣམ་རྟོག་ཟད་ནས་སྔར་བས་མཐུན་ལམ་ཇེ་བཟང་དུ་འགྲོ་བའི་གྲུབ་འབྲས་མི་དམན་པ་ཐོན་བཞིན་ཡོད་པ་བཅས། ང་ཚོའི་ངོས་ནས་ཀྱང་དེ་ལྟ་བུའི་ལེགས་བྱང་གི་རྗེས་སུ་འཇུག་རྒྱུ་དེ་ནི་སྐབས་འདིར་བསྟན་པའི་སྐབས་འདིར་བསྟན་པའི་ལམ་སྟོན་གཙོ་བོ་ཆགས་ཀྱི་ཡོད་པ་དེ་ཡིན། ཆོས་ལུགས་གཙོ་ཆེ་རིགས་དེ་ཚང་མ་ལོག་གི། སོ་སོ་སོའི་ལྟ་གྲུབ་མི་འདྲ་མི་འདྲ་ཡོད་རེད་དེ། ཡིན་ནའི་ཆོས་ལུགས་ཚང་མ་ལོག་གིས། བྱམས་པ་དང་བརྩེ་བ་དང་བཟོད་པ་དང་ཆོག་ཤེས་དང། ཟེར་བ་དེ་ཆོས་ལུགས་ཚང་མས་གསུངས་ཡོང་གི་འདུག་ག།

མ་གུས་ཤེས་ཀྱི་འདུག་ག། ཨེ་ནས་མིའི་ལྷན་སྐྱེས་ཀྱི་རང་བཞིན་དེ་བྱམས་བརྩེའི་རང་བཞིན་ཅན་རེད་ཟེར་ནས་ཚན་རིག་པ་ཚོས་བཤད་བསྡད་ཀྱི་འདུག་ག་བྱས་ཙང་དེ་འདྲ་ཡིན་དུས་རྩ་ནས་ད་དེ་ཆོས་སྐད་ཆ་མ་རེད་ཁོ་ར་མཐོང་བ་མངོན་གྱུར་ཟེར་བ་ཅིག་ཧ་ལམ་ཆགས་བསྡད་ཡོད་རེད་ད། ཅུང་ཟད་ལྐོག་གྱུར་དང་ཤིན་ཏུ་ལྐོག་གྱུར་སྐད་ཆ་མ་རེད་ད་མཐོང་ཆོས་ཁོ་ར་མཐོང་བ་མངོན་གྱུར་ཁོ་ར་ག་ཚད་ཀྱི་སེམས་བཟང་པོ། སེམས་སྦུག་གི་བྱམས་བརྩེ་ཡོད་པ་བྱུང་ན་སྐྱིད་པ་བྱུང་ཡག་དེ། བྱས་ཙང་དེ་འདྲ་ཡིན་དུས་ད། ངས་རང་གི་རིག་པ་གཉིས་པ་རུ་དེ་ཆོས་ལུགས་མཐུན་སྒྲིལ། ཆོས་ལུགས་ཚང་མ་ལ་བྱམས་བརྩེ་གསུང་གི་ཡོད་པ་ཡིན་དུས། མི་ལ་ཡང་བྱམས་བརྩེ་སྟོན་པ་ལ་སོ་སོ་ཤེས་བཞིན་དུ་ཨ་ནི་དེ་འདྲའི་ཅིག་བཟོད་བསྲན་ཡོད་བསྡད་པ་ཅིག་བྱས་ཙང་དེ་འདྲ་ཡིན་དུས། ད་ང་རང་གི་རིམ་པ་གཉིས་པ་རུ་དེ་ཆོས་ལུགས་མཐུན་སྒྲིལ་དེ་བཤད་བསྡད་ཀྱི་ཡོད།

འཇིའུ་གི་ཆོས་ལུགས་ཁ་ཆེའི་ཆོས་ལུགས་ཡེ་ཤུའི་ཆོས་ལུགས་དེའི་རིགས་ནི་ཕྱི་ལོགས་ནས་དུས་སུ་རྒྱ་གར་སླེབས་པ་རེད། ད་དེ་འདྲ་ཚང་མ་ལ། བྱས། སྤྱི་ཡོངས་ཀྱི་ཆ་ནས། གཅིག་གིས་གཅིག་བུད་ཀའི་གུས་བརྩི་བྱེད། འདུག་ཟེར་ནས་བསྡད་དེ་གི་འདུག་ག། བྱས་དེ་འདྲ་ཡིན་དུས་རྒྱ་གར་མི་འབོར་ཆེན་པོ་ཞེ་པོ་ཅིག་དེ་བས་ད་ལུང་པ་དེའི་ནང་ལོགས་ལ་ཆོས་ལུགས་མཐུན་སྒྲིལ་དེ་འདྲ་ཞིག་ལོ་སྟོང་ཕྲག་ལྷག་གི་རིང་ལ་དུས་སུ་བསྡད་པ་ཡིན་དུས་ཙམ་ནས་དེ་ཆོས་ལུགས་མཐུན་སྒྲིལ་འགྲུབ་སྲིད་པ་ཞིག་རེད་འདུག་ག། ཚེ་ཚ་བ་དང་ནད་འདི་ཡང་དག་རིམ་པ་གཉིས་པ་རུ་དེ་ཆོས་ལུགས་མཐུན་སྒྲིལ་སྐོར་ལ་བཤད་བསྡད་ཀྱི་ཡོད། སླར་ཡང་གོང་ས་སྐྱབས་མགོན་ཆེན་པོ་མཆོག་གིས་མགོན་པོ་གང་གི་སྐུའི་འཁྲུངས་ཡུལ་བོད་ཁ་བ་གངས་ཅན་གྱི་ལྗོངས་སུ་ཡིན་པ་དང། རིགས་རུས་གདུང་བརྒྱུད་ཀྱང་ཡུལ་དབུས

རྒྱ་གར་ཤར་ཕྱོགས་ཀྱི་ཨ་རུ་ན་ཅལ་ས་ཁུལ་དུ་ཕེབས་བཞུད་གནང་བའི་སྐབས་སུ། སྒོ་ཧ་ཀྲི་ཞེས་པའི་གྲོང་ཁྱེར་ནས་ཐད་ཕུར་གནམ་གྲུ་ལ་ཞུགས་སྐབས་རླུང་འཚུབ་ཧ་ཅང་རྒོད་པ་སོགས་གནམ་གཤིས་མི་བཟང་བའི་རྐྱེན་གྱིས་གནམ་གྲུ་འདར་ཡོམ་ཆེན་པོ་བརྒྱབ་ནས་ཉེན་ཁའི་གནས་སུ་ལྷུང་སྐབས་ཐུགས་ལ་དྲན་ཡོང་བ་དེ། གང་ཉིད་ཀྱི་བདེ་སྡུག་ཙམ་ཞིག་ལས་འདས་ཏེ་ཁོང་ཉིད་ཕེབས་པའི་རྗེས་སུ་བོད་མི་ས་ཡ་དྲུག་གི་རྩ་དོན་འཐབ་རྩོད་ཀྱི་གནས་བབ་ག་འདྲ་ཞིག་ཏུ་འགྱུར་རྒྱུ་ལ་གདེང་ཚོད་མེད་པའི་རྐྱེན་གྱིས་དེ་ལ་ཐུགས་འཕྲེང་བའི་རྣམ་པ་བསྟན་པ་དེ་ཡིན་ལ། འཛམ་གླིང་འདིའི་ཐོག་གི་བོད་མི་ཕལ་མོ་ཆེ་ཞིག་གིས་རྒྱལ་བ་རིན་པོ་ཆེ་ལ་བློ་ལིངས་འགེལ་ལྟ་བུའི་ཐ་ན་བཙན་བྱོལ་བོད་མི་རྣམས་ཀྱི་འཕྲོད་བསྟེན་དང་ཤེས་ཡོན། ཆོས་ཕྱོགས་སོགས་ཕྱོགས་ཡོངས་ནས་རྒྱལ་དབང་བཀའ་དྲིན་ཅན་འདི་པའི་ཕྲག་པར་བབས་ནས། ལོ་ངོ་དྲུག་ཅུ་ལྷག་འདས་པའི་དངོས་ཡོད་ཀྱི་གནས་ཚུལ་འདི་དག་གི་རྐྱེན་གྱིས། རྒྱལ་བ་རིན་པོ་ཆེས། ཕྱི་ལོ་ཉིས་སྟོང་བཅུ་གཅིག་ལོ་ནས་བོད་ཀྱི་རྒྱལ་ཐོབ་དང་རྒྱལ་རྟགས། རྒྱལ་དར་བཅས་རྒྱལ་ཚབ་སྟག་བྲག་གིས་ཕུལ་བ་དེ་ཉིད། མི་དམངས་ཀྱིས་ཐད་ཀར་འོས་འདེམས་བྱས་པའི་འགོ་ཁྲིད་ལ་རྩིས་འབུལ་གནང་སྟེ་བགྲེས་ཡོལ་དུ་ཕེབས་ཟིན་ཀྱང། ལས་དང་སྨོན་ལམ་གྱིས་འབྲེལ་བའི་བོད་མིའི་བདེ་སྡུག་གི་ཆེད་དུ་དཀའ་ཐུབ་དང་བརྟུལ་ཞུགས་ལྡོག་ཏུ་མེད་པ་དེ་ནི། རང་ཅག་གངས་ཅན་པ་རྣམས་ཀྱི་མེ་ཏོག་གང་ལ་ཕོག་པའི་ལྷ་སྐལ་ཏེ། འཕགས་མཆོག་ཕྱག་ན་པད་མོའི་ཐུགས་ཀྱི་དམ་བཅའ་ཡིན་པ་བཅས་འདི་དག་ནི། གང་ཉིད་ཀྱི་ཐུགས་འགན་དང་འབྲེལ་ཏེ

དམངས་གཙོ་ལུང་པ་རེད་ད་དེ་འདྲ་ཡིན་དུས་སྔ་མོ་ནེ་རུ་དེ་ང་དང་པོ་རྒྱ་གར་སླེབས་དུས་ཙམ་ནས་ད་ནེ་རུ་བཞུགས་ཡོད་རེད་བྱས་ང་གཉིས་ཞེ་དྲག་ཉེ་པོ་བྱུང་དེ་ནས་མར་བྱས་ནས་ཨེ་ནི་རྒྱ་གར་ཨེ་ནི་དཔོན་རིགས་རིམ་པས་ད་ངོ་ཤེས་པ་དཔེ་ནང་ཚགས་ཆགས་བྱས་ད་དེ་འདྲ་ཡིན་དུས་རྒྱ་གར་ནང་ལོགས་ལ་ཡ་ཅིག་རང་དབང་ལྡན་པའི་ཐོག་ནས